ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་ཞུ་ཡག་གི Podcast དཔྱད་ཞིབ་ཟེར་བའི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། གཟའ་འཁོར་འདིའི་ནང་ལ་ཡང་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱིས་ཡུར་ཁུན་གྱི་ཤར་ཕྱོགས་ས་ཁུལ་དུ་ཆགས་པའི། དོ་ནེས་ཀ་དང་ལུ་ཧན་སི་ཀ་ཟེར་བའི་གྱེན་ལོག་གི་ས་ཁུལ་འདི་གཉིས་རང་བཙན་རྒྱལ་ཁབ་ལ་ངོས་འཛིན་བྱས་ཡོད་པ་རེད། དེ་རིང་ང་ཚོའི Podcast དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་ས་ཁུལ་འདི་གཉིས་ཀྱི་ལོ་རྒྱུས་དང་ད་ལྟའི་གནས་སྟངས་དམིགས་བསལ་ཡིན་ན། ད་རེས་ཀྱི་འཁྲུག་རྐྱེན་འདིའི་བྱུང་རྐྱེན་སོགས་སྐོར་ལ་ཡང་ཡིན་ན་བགྲོ་གླེང་ཁག་ཅིག་ཞུ་གི་ཡིན། ད་ཚང་མས་མཁྱེན་གསལ་བྱས་བྱས་ད་རེས་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་གྱིས་དངོས་སུ་ཡིན་ན་ཡུ་ཁུན་ལ་ཡང་བཙན་འཛུལ་བྱེད་ཡག་འགོ་བཙུགས་པ་རེད། ད་གནས་ཚུལ་འདི་ཡིན་ན་ཞེ་དྲག་གལ་ཆེན་པོ་རེད། ག་རེ་ཡིན་ཟེར་ན། འཛམ་གླིང་དམག་ཆེན་གཉིས་པའི་རྗེས་ལ་ཡ། ཡུ་རོབ་ནང་ལ་ཡ་ཡིན་ན་རྒྱལ་ཁབ་གཅིག་གིས་གཅིག་ལ་ཡ་དངོས་སུ་འདི་འདྲའི་བཙན་འཛུལ་བྱས་པའི་གནས་ཚུལ་ཡིན་ན་ད་རེས་བྱུང་བ་དང་པོ་ཆགས་བསྡད་ཡོད་རེད། འདིའི་སྒང་དུ་ཡུར་ཁུན་ཟེར་དུས་ང་ཚོ་རྒྱུན་དུ་མིའི་བག་ཆགས་ལ་ཡ་ཅིག་རྒྱལ་ཁབ་ཆུང་ཆུང་ཅིག་ཡིན་པའི་བསམ་བློ་ཅིག་འཁོར་གྱི་འདུག་ཡིན་ནའི་དོན་དངོས་ཐོག་ལ་ཡ་ས་བཀྲའི་ནང་གཟིགས་དང། ཡུར་ཁུན་ཟེར་དེ་ས་ཆའི་ས་རྒྱ་ཆེ་ཆུང་དེ་ཡིན་ན་ཧ་ལམ་ཧྥ་རན་སི་དང་ཆེ་ཆུང་གཅིག་པ་ཅིག་ཡོད་རེད་ད་ང་རང་ཚོས་རྒྱུན་དུ་ཧྥ་རན་སི་རིམ་པ་དང་ཡུ་རོབ་ནང་ལོགས་ཀྱི་རྒྱལ་ཁབ་ཆེ་ཤོས་གཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད་རེད་པ་འདི་འདྲ་སོང་ཙང། ཡུ་རོབ་ནང་གི་རྒྱལ་ཁབ་ཆེ་ཤོས་གཅིག་གཉིས་ཀྱི་བར་ཐག་ལ་ཡང་ད་དམག་འཁྲུག་འདི་འགོ་བཙུགས་པ་རེད། འདིའི་སྒང་དུ་ཡིན་ན་ད་རེས་ཀྱི་དམག་འཁྲུག་འདིའི་ཁྱད་ཆོས་གཞན་པ་ཅིག་ག་རེ་འདུག་ཟེར་ན། ད་རྒྱུན་དུ་རྒྱལ་ཁབ་གཅིག་དང་གཅིག་བར་ཐག་ལ་ཡང་དམག་འཁྲུག་ཟེར་དེ་བརྒྱབ་པའི་སྐབས་དེར། རྒྱལ་ཁབ་འདི་གཉིས་བར་ཐག་ལ་ཡང་འཐེན་འཁྱེར་རྒྱུན་རིང་པོ་ཅིག་བྱུང། ལྷག་པར་དུ་ཡིན་ན་ཕར་ཚུར་ཅིག་གིས། མེ་མདའ་རྒྱག་རེས་སོགས་དང་ས་མཚམས་ལ་ཡང་ས་ཆ་ཟིན་རེས་སོགས་པའི་གང་ལྟར་དྲག་པོའི། འཐབ་འཁྲུག་འདི་ཆུང་ཆུང་དེ་མང་པོ་བྱུང་པའི་རྗེས་ལ་ཡིན་ན། གཅིག་གཅིག་ལ་ཡང་ད་གང་ལྟར་དམག་འཁྲུག་རྒྱག་ཡག་དེ་འགོ་བཙུགས་ཀྱི་རེད་ལས། ད་རེས་འདི་ཧ་ལམ་ཅིག་གཟུར་གནས་ཀྱི་མི་ཚང་མ་ལོག་གསུང་ཡག་བྱས་པ་ཡིན་ན། ཡུར་ཁུན་གྱིས། ཕ་གི་ཨུ་རུ་སུ་ལ་ཡང་དྲག་པོའི་འཇིགས་སྐུལ་བྱེད་ཡག་ད་ཕར་བཞག་སྤྱི་བཏང་གི་ཐོག་ནས་ཡིན་ནའི་འཇིགས་སྐུལ་བྱེད་ཡག་སོགས་པའི་གནས་ཚུལ་འདི་ཅི་ཡོད་མ་རེད་ད་རེས་དམག་རྒྱག་ཡག་དེ་ཨུ་རུ་སུ་རང་དང་ལྷག་པར་དུ་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་ཁོ་རང་མི་སྒེར་གྱི་ད་ཁོ་རང་ཀླད་པའི་ནང་ལ་ཡང་བསམ་བློ་ག་རེ་ཅིག་འཁོར་ཡོད་ནའི་མེད་ནའི་འདི་ཡིན་ན་གཙོ་བོ་གཞི་བཞག་བྱས་ནས་དམག་འཁྲུག་འབྱུང་རྒྱུ་ཅིག་རེད་ད་ཕྱི་ལ་ཡང་ཡིན་ན་སྲིད་འཛིན་ཕུ་ཏིན་གྱིས་རྒྱུ་མཚན་བཤད་ཡག་གཙོ་བོར་དེ་དང་ད་ལྟའི་ཡུ་ཁུན་གྱི་ཤར་ཕྱོགས་ས་ཁུལ། Donetsk དང Luhansk ནི་ས་ཁུལ་འདི་གཉིས་ནང་ལོ་ཡ། ཨུ་རུ་སུའི་མི་རིགས་མང་པོ་ཅིག་ཡོད་རེད་མི་རིགས་འདི་ཚོར་ཡ་ཡིན་ན་ཡུ་ཁུན་གྱིས་མི་རིགས་གཙང་སེལ་གྱི་སྲིད་ཇུས་ཅིག་ལག་བསྟར་བྱེད་ཀྱི་འདུག་ད་ཁོང་ཚོར་ཡ་སྲུང་སྐྱབས་དང་བཅིངས་འགྲོལ་གཏོང་ག་འགྲོ་གི་ཡིན་ཞེས་བྱས་རྒྱུ་མཚན་དེ་ཕྱིར་བཤད་ཀྱི་ཡོད་རེད་ད་རྒྱུ་མཚན་དེ་ཚོ་ཡིན་ན་ཕྱིའི་མིས་བལྟས་པ་ཡིན་ན་ལས་རྩ་བ་ཉིད་ནས་བདེན་པ་མ་རེད། ད་ཡིན་ན་ལས། ཁོ་ད་རེས་ཀྱི་ད་ས་ཁུལ་འདི་གཉིས་ཡིན་ན་སྲིད་འཛིན་ཕུ་ཏིན་གྱིས་རང་བཙན་རྒྱལ་ཁབ་ལ་ངོས་འཛིན་བྱས་ད་རེས་ཀྱི་འཁྲུག་རྐྱེན་གྱི་རྒྱུ་རྐྱེན་ངོ་མ་དེ་མིན་པ་བྱས་རྫུན་མ་ཡིན་པ་ཡིན་ན་ལས་ད་ཕྱིར་བསྟན་ཡག་རྒྱུ་རྐྱེན་ཅིག་ཆགས་ཀྱི་ཡོད་དུས་ཙམ་པ། ང་ཚོས་ད་རེས Podcast ལས་རིམ་འདི་ནང་ལ་ཡང་ས་ཁུལ་འདི་གཉིས་ཀྱི་ད་འདས་པའི་ལོ་རྒྱུས་དང། ད་རེས་ཀྱི་བྱུང་རྐྱེན་དེ་ཚོའི་སྐོར་ལ་ཡང་བགྲོ་གླེང་རོབ་ཙམ་ཞུ་གི་ཡིན། དུ་ནེ་སི་ཀ་དང་ལུ་ཧན་སི་ཀ་ཟེར་བའི་ས་ཁུལ་དེ་གཉིས་གཉིས་ཆར་ཡིན། ས་ཁུལ་གཞན་པ་དང་སྤྱིར་བཏང་བྱས་ན་རང་སྐྱོང་ས་ཁུལ་ཡིན་ན་རེད་ད་རང་བཙན་བྱེད་ཡག་གི་ཐབས་ཤེས་བྱེད་མཁན་གྱི་ས་ཁུལ་དེ་ཚོ་གཞན་པ་མང་ཆེ་དང་མ་འདྲ་ཡིན་ན་ལོ་རྒྱུས་ཐོག་ལ་ཡང་ས་ཁུལ་དེ་གཉིས་སྤྱིར་བཏང་རིག་གཞུང་དང། ཆོས་ལུགས་དང། མི་རིགས་དང་འདི་ཐོག་ལ་ཡང་མ་འདྲ་གི་ཁྱད་པར་ཆེན་པོ་དག་ཅིག་མེད་པའི་བཟོ་འདྲ་རེད་འདུག་ཁོའི་ཁྱད་ཆོས་རེད་ཅེས་སོགས་རེད་ད་ས་ཁུལ་འདིར་ག་རེ་འདུག་ཟེར་ན། སྔ་མོ། ཨུ་རུ་སུའི་ཨ་ནི་ཙར་སྐབས་ལ་ཡང། ཕ་གི་ཡ་ལོ་ཉིས་བརྒྱ་ཙམ་ཞིག་གོང་ལ་ཡིན་ན་དབྱིན་ཇིའི་འདི་བཟོ་ལས་པ་རྒྱུ་རྫིག་པོ་འདི་གཉིས་ཡོང་བྱས་ཡིན་ན་ས་ཁུལ་འདི་ལ་ཡང་བཟོ་གྲྭ་ཞེ་དྲག་བཙུགས་ཤག་ལྷག་པར་དུ་ངར་ལྕགས་ཀྱི་བཟོ་གྲྭ་དང། ཨ་ནི་དེ་ནས་ཡིན་ན་རྡོ་སོལ་བཏོན་ཡག་གཏེར་ཁ་དང་དེ་འདྲས་བྱས་འདི་ནས་འགོ་བཙུགས་བྱས་ས་ཁུལ་འདི་ཨུ་རུ་སུའི་བཟོ་ལས་ཀྱི་ལྟེ་གནས་གལ་ཆེན་པོ་ཅིག་ཆགས་ཤག་ཨ་ནི་དམིགས་བསལ་དམར་ཤོག་གི་ཨུ་རུ་སུ་འགོ་བཙུགས་པའི་རྗེས་ལ་ཡིན་དམར་ཤོག་ཨུ་རུ་སུས་ཨུ་རུ་སུའི་མི་རིགས་མང་པོ་ཞེ་པོ་ཅིག་ས་ཁུལ་འདི་ལ་འཁྲིད་ཡོང་བྱས་ད་བཟོ་གྲྭའི་ནང་ལས་ཀ་བྱེད་མཁན་དགོས་ཀྱི་ཡོད་རེད་པ་འདི་འདྲས་བྱས་བྱས་ཡིན་ན། ད་ལྟ་ད། ཕ་གིའི་ཡུར་ཁུན་གྱི་ས་ཆ་གཞན་པ་དང་མ་འདྲ། ས་ཁུལ་འདི་གཉིས་གཉིས་ན་ལོར་ཡང། ཨུ་རུ་སུའི་མི་རིགས་མང་པོ་ཞེ་པོ་ཅིག་ཡོད་པ་མ་ཟད་ཡིན་ན་ཨུ་རུ་སུའི་མི་རིགས་མ་ཡིན་པ་ཡིན་ན་ལས་ཕ་གིའི་ས་ཁུལ་ནང་ལོགས་ལ་ཡང་ད་ཁོང་ཚོའི་སྐད་ཡིག་བེད་སྤྱོད་གཏོང་ཡག་གཙོ་བོ་དེ་ཡིན་ན་ཨུ་རུ་སུའི་སྐད་ཡིག་བེད་སྤྱོད་བྱས་པ་མ་གཏོགས་ཕ་གིའི་ཡུར་ཁུན་གྱི་སྐད་ཡིག་བེད་སྤྱོད་གཏང་གི་ཡོད་ས་མ་རེད། བྱས་ཙང་ད་ཁོའི། རྒྱབ་ལྗོངས་རེ་བྱས་ནས་ཁྱད་ཆོས་རེ་དང་མ་འདྲ་རེ་བྱས་ས་ཁུལ་གཞན་པ་དང། བྱས་པ་ཡིན་ན་དེ་འདྲ་ཅིག་མིན་པའི་གཞན་པ་ཞེ་པོ་དེ་ཁྱད་མེད་པའི་བཟོ་འདྲ་འདུག་ད་ཆབ་སྲིད་ཐོག་ནས་ཡིན་ན། འདས་པའི་ལོ་བཅོ་ལྔ་འདྲ་ཅིག་ནང་ལོགས་ལ་ཡང་ས་ཁུལ་འདི་གཉིས་གཉིས་མ་ཚང་ཆུང་ཆུང་བྱས་ས་ཁུལ་འདི་གཉིས་མཉམ་དུ་བསྡོམས་པའི་སྐབས་དེ་ཡང་ཡིན་ཁོ་ཚོས་ཡིན་ན་དོན་བྷ་སི་ཟེར་བྱས་བྱས་ལབ་ཀྱི་འདུག་ད་ད་ལྟའི་ཡིན་ད་ཕ་གི་ཡ་ཨུ་རུ་སུས་རྒྱབ་སྐྱོར་བྱས་པའི་ད་ཅིག་གཞུང་རེ་གཉིས་བཙུགས་བཞག་ཡོད་རེད་པ་རྫུས་མ་ཡིན་ན་ལས་འདི་ཚོས་ཁོ་ཚོས་ཟིན་བསྡད་པའི་ས་ཆ་དེ་ལས་དངོས་གནས་དོན་བྷ་སི་དེ་ཁོ་ཚོའི་སྲོལ་རྒྱུན་གྱི་ས་ཆ་དེ་ས་རྒྱ་བྱས་པ་ཡིན་ན་ཞེ་དྲག་ཆེ་འདུག་ད་ལྟ་ཁོ་ཚོས་ཟིན་བསྡད་སའི་ས་ཆ་དེ་ཞེ་དྲག་ཆུང་གི་འདུག། ཡུ་ཁུན་དེ་རང་བཙན་བྱས་པའི་རྗེས་ཡིན་ན་ཡུ་ཁུན་ནང་ལོགས་ལ་ཡང་དང་པོ་འཁོར་ནས་བའི་ཡུ་ཁུན་རྒྱལ་ཁབ་དེ་ད་ཨུ་རུ་སུ་དང་ཅིག་ཞེ་དྲག་ཉེ་པོ་མ་བྱས་པ་བྱས་ག་ལི་ག་ལི་བྱས་བྱས་ཡིན་ན་ཡུ་རོབ་ཀྱི་མཉམ་འབྲེལ་མཐུན་ཚོགས་དང་ཨ་ཡུ་རོབ་ཀྱི་རྒྱལ་ཁབ་དེ་ཚོ་དང་ཉེ་པོ་ཆགས་པ་མ་ཟད་ཡིན་ན་མཐའ་མ་དེ་ཨ་ནི་ནེ་ཏོ་གི་ནང་ལོགས་ལ་ཡང་འཛུལ་ཡག་གི་ཁོང་ཚོས་འདོད་པ་ཆེན་པོ་ཞེ་དྲག་ཡོད་རེད་ད་ཡིན་ན་སྤྱི་ལོ་ཉིས་སྟོང་བཅུའི་ལོའི། སྲིད་འཛིན་གྱི་འོས་འདེམས་འདིའི་ནང་ལོགས་ལ་ཡང། དོན་ནེས་ཀེ་ནས་ཡིན་པའི་སྲིད་དོན་པ་ཝིག་ཏར་ཡུ་ནུ་ཁོ་ཝིཆ་ཟེར་མཁན་འདི་ཁོ་རང་ཡིན་ན་སྲིད་འཛིན་ལ་འོས་འདེམས་བྱུང་བ་རེད། ད་ཁོ་རང་སྲིད་འཛིན་ལ་འོས་འདེམས་བྱུང་དུས་ཙམ་པ་ཡུ་ནུ་ཁོ་ཝིཆ་གི་བསམ་བློ་གཏོང་སྟངས་དེ་ཚོ་ཞེ་པོ་ཅིག་བཏང་སྟེ། འདི་དོན་ནེས་ཀེ་ནས་ཡིན་དུས་ཙམ་པ་སྐད་ཡིག་དེ་ཚོ་སྦད་དེ་ཨུ་རུ་སུའི་སྐད་བྱས་ཨ་ནི་སྲིད་འཛིན་ཕུ་ཏིན་དང་ཉེ་པོ་ཞེ་པོ་ཅིག་ཡོད་ཟེར་ཁོ་རང་སྒེར་གྱི་ཐོག་ནས་བྱས་བྱས་ཡིན་ན་གློ་བུར་ཐོལ་རྒྱག་གང་ད་ལྟ་རྒྱལ་ཁབ་འདི་ཁ་ཕྱོགས་རུ་སུ་ལོགས་ལ་ཁྲིད་བྱས་ཡིན་ན་ཨུ་རུ་སུ་དང་ཉེ་པོ་ཞེ་པོ་བྱས་ལྷག་པར་དུ་སྲིད་འཛིན་ཕུ་ཏིན་གྱི་ད་གང་ད་བཀོད་ཇུས་འོག་ལ་ག་རེ་བཤད་བཤད་འདྲ་ཅིག་བྱས་བྱས་འདི་འདྲ་ཅིག་ཆགས་པ་རེད་འདི་ཆགས་དུས་ཙམ་པ། ཡུར་ཁུན་ནང་ལོགས་ས་ཆ་གཞན་པ་དེ་ཚོ་ད་ལྷག་པར་དུ་ཡིན་ན་ཕར་ནུབ་ཕྱོགས་ཡུ་རོབ་དང་ཨ་ནི་ས་ཆ་ཐག་ཉེ་བོ་ཡོད་པའི་ས་ཁུལ་དེ་ཚོའི་ནང་ལོགས་ཀྱི་མི་དེ་ཚོ་སྒང་ག་ལོག་གིས་ད་དགའ་པོ་ཁྱོན་ནས་མ་བྱས་པ་བྱས་དེའི་ཁོ་རང་གི་བྱེད་སྟངས་དེ་ལ་ཡང་ཤུགས་དྲག་རྔམ་སྟོན་ཁྲོམ་སྐོར་བྱས་ད་ཚང་མས་ཕལ་ཆེར་དྲན་གནང་གི་ཡོད་ཀྱི་རེད། ཉིས་སྟོང་བཅུ་བཞིའི་ལོར་ཡ་ཡུཀ་རེན་ནང་ལ་ཡ་རྔམ་སྟོན་ཁྲོམ་སྐོར་རྦད་དེ་ཟླ་བ་མང་པོ་བྱུང་རྗེས། ལྷག་པར་དུ་ཁོང་ཚོའི་རྒྱལ་ས་ཀིཝ་ཟེར་མཁན་དེའི་ཨ་ནི་ཐང་ཆེན་གཅིག་ལ་ཡ་ད་མི་མང་དེ་ཚོ་ལོག་མ་ཕྱིན་བྱས་བྱས་བདུན་ཕྲག་ནས་བདུན་ཕྲག་མང་པོ་བསྡད་རྗེས་མཐའ་མ་དེ་ཡིན་ན། བིག་ཏར་ཡ་ནུ་ཁོ་བྷི་ཆི་ཟེར་མཁན་དེ་ཁོ་རང་ཡུཀ་རེན་ནས་བྲོས་འགྲོ་དགོས་འཁེལ་བ་རེད་བྲོས་རྗེས་ཡིན་ན་ཨ་ནི་ཨུ་རུ་སུ་ལ་བྲོས་པ་རེད། བྲོས་བྱས་ད་ཁོ་རང་གི་གཞུང་དེ་མཇུག་བསྒྲིལ། དེའི་སྒང་དེར་ཁོ་རང་དེ་སྔོན་ལ་ཡ། ཨ་ནི་ཡུཀ་རེན་གྱི་སྲིད་འཛིན་བྱས་པའི་སྐབས་དེ། ཌོན་བྷ་སི་ཟེར་མཁན་དེ་ས་ཁུལ་དེ་ནས་མི་མང་པོ་ཞེ་པོ་ཅིག་ཁྲིད་བྱས་ཕ་གིའི་གཞུང་གི་ནང་ལོགས་འགོ་ཁྲིད་མཐོ་རིམ་དེ་འདྲ་གང་ཁོ་རང་ཚོའི་དགའ་ཉེ་དེ་འདྲ་སླེབས་བསྡད་ཡོད་ས་རེད་ད་དེ་ག་ཚང་མ་ལོག་གང་ལྟར་ཕུད་འགྲོ་དགོས་བྱས་ཡིན་ནའི་རེད་དེ་ག་གང་ག་ལོག་ལས་མེད་ཆགས་བྱས་ཡིན་ན་ཁོང་ཚོ་ཕར་ལོག་ཕྱིན་པ་རེད་ད་གནས་ཚུལ་དེ་བྱུང་པའི་སྐབས་དེ། ཡུཀ་རེན་གྱི་ས་ཆ་གཞན་པ་དེ་ཚོ་ད་མང་ཆེ་ཆེ་དགའ་པོ་ཞེ་པོ་བྱུང་བྱས་ད་ཡ་ནུ་ཁོ་བྷི་ཆི་ཕུད་ཐུབ་པ་རེད་ད་ཡིན་ནའི་རེད་དོ་ནེ་སི་ཀ་དང་ལུ་ཧན་སི་ཀ་ཟེར་མཁན་ས་ཁུལ་འདིའི་ནང་ལོགས་ད་ཁོ་རང་ཚོའི་ས་ཆའི་མི་དེ་ཚོ་ཡིན་དུས་ད་པ་འདི་ལ་ཡ་ཁྱོན་ནས་དགའ་པོ་མ་བྱུང་བྱས་བྱས་ཁོ་ཚོས་གྱེན་ལོག་བྱས་བྱས་དམག་རྒྱག་ཡག་འགོ་བཙུགས་དམག་རྒྱབ་བྱས་ཡིན་ན་ད་གཙོ་བོ་མང་པོ་ཅིག་ཟེར་ཡག་བྱས་པ་ཡིན་ན་ད་དོན་དངོས་ཐོག་ལ་ཡ་ཨུ་རུ་སུའི་རོགས་རམ་བྱས་བྱས་ཨུ་རུ་སུའི་གོ་ལག་དང་ཐ་ན་ཨུ་རུ་སུའི་དམག་མི་བཏང་བྱས་དམག་རྒྱབ་པར་སོ་གར་རྒྱབ་བྱས་གང་ལྟར་མཐའ་མ་དེ་དོ་ནེ་སི་ཀ་དང་ལུ་ཧན་སི་ཀ་ཟེར་མཁན་དེ་ས་ཆ་རྒྱ་ཆེན་པོ་ཞེ་པོ་ཅིག། ཁོང་ཚོ་སོ་སོ་ཕ་གི། ཨུ་རུ་སུའི་སྐད་རྒྱག་མཁན་གྱི་མི་དེ་ཚོས་ཟིན་ཟིན་མ་ཟད་ཨ་ནི་གཞུང་བཙུགས་གཞུང་དེ་གཉིས་ཆ་ལོག་ཨ་ནི་དོ་ནེ་སི་ཀ་མི་དམངས་སྤྱི་མཐུན་རྒྱལ་ཁབ་དང་ལུ་ཧན་སི་ཀ་མི་དམངས་སྤྱི་མཐུན་རྒྱལ་ཁབ་ཡིན་ཟེར་བྱས་ད་རྒྱལ་ཁབ་བཟོ་འདྲ་གཉིས་བཙུགས་བྱས་ད་ས་ཁུལ་དེ་གཉིས་ནང་ལ་ཡང་གང་ལྟར་དམག་འཁྲུག་ཆུང་ཆུང་དེ་ཡང་སེ་ཡོང་སྡོད་ཀྱི་ཡོད་རེད་མི་ཕལ་ཆེན་སྟོང་ཕྲག་མང་པོ་ཡིན་ན་འདས་གྲོངས་སོང་ཡོད་རེད། ད་དེའི་སྒང་དེར། གཞུང་བཟོ་འདྲ་གཉིས་བཙུགས་ཡོད་པ་དེ་གཉིས་གཉིས་ཀྱི་དབང་སྒྱུར་བྱེད་སྟངས་དེ་དཔེ་ཞེ་པོ་ཅིག་གདུག་རྩུབ་ཆེན་པོ་དང་དེ་འདྲའི་བྱུང་ཞག་དེ་ཡིན་ན་ངས་བྱས་ན་གལ་ཆེན་པོ་ཆགས་བསྡད་ཡོད་རེད་བསམ་གྱི་འདུག་དང་པོ་དེ། དོ་ནེ་སི་ཀ་དང་ལུ་ཧན་སི་ཀ་ཟེར་མཁན་དེ་ས་ཁུལ་དེ་གཉིས་གཉིས་ཀྱི་ཁོ་ཚོའི་ད་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་མཁན་དེས་ག་རེ་བྱས་འདུག་ཟེར་ན། སྔ་མོ་ཡིན་ན་སི་ཏཱ་ལིན་གྱི་དམར་ཤོག་གི་སི་ཏཱ་ལིན་སྐབས་ཀྱི་རྩ་ཁྲིམས་ཅིག་ཡོད་རེད་པ། རྩ་ཁྲིམས་དེ་ཡར་བསྐྱར་གསོ་བྱས། སི་ཏཱ་ལིན་གྱི་དབང་སྒྱུར་ཟེར་མཁན་དེ་ཡིན་ན་དུས་རབས་ཉི་ཤུའི་ནང་ལ་ཡང་འཛམ་བུ་གླིང་ནང་ལ་གདུག་རྩུབ་ཆེ་ཤོས་ཅིག་རེད། དེ་འདྲའི་སོང་ཙང་འདོགས་པ་ལ་ཡང་མི་གཅིག་གི། གཏམ་བརྗོད་རང་དབང་དང་གཅིག་བྱས་ཟེར་མཁན་དེ་རྩ་བ་ཉིད་ནས་ཡོད་ས་མ་རེད། གང་ལྟར། ཁོང་ཚོའི་གཞུང་དང། ཨུ་རུ་སུ་ལ་ཡང་སྐྱོན་བརྗོད་བྱེད་མཁན་དེ་ཚོ། གང་ལྟར་སྐད་ཆ་ཏོག་ཙམ་བཤད་ན་ལམ་སང་ཟིན་བྱས་བཙོན་ཁང་བཅུག་སྡུག་སྦྱོང་བཏང། བསད་བྱས་དེ་ཚོ་ཞེ་པོ་ཅིག་ད་བརྒྱ་ཕྲག་དང་སྟོང་ཕྲག་མང་པོའི་སྐད་ཆ་ཡིན་ས་རེད། དེའི་སྒང་དེར་ཡིན་ན། དཔལ་འབྱོར་དེ་ཉམས་ཉེས་ཞེ་པོ་བྱུང་བྱས། ས་ཁུལ་འདི་གཉིས་ནང་ལོགས་ཀྱི་མི་མང་གི་འཚོ་བའི་གནས་སྟངས་དེ་རྦད་དེ་ལྡབ་མང་པོས་སྐྱོ་རུ་ཕྱིན་རྗེས། གང་ལྟར་དཀའ་ངལ་ཆེན་པོ་ཞེ་པོ་ཅིག་འཕྲད་བཞག་ད་ས་ཁུལ་འདི་གཉིས་ཀྱི་ནང་ལོགས་ཡང་ཨུ་རུ་སུས་རྒྱབ་སྐྱོར་བྱས་པའི་གཞུང་འདི་གཉིས་བཙུགས་རྗེས། མི་མང་འཚོ་བའི་གནས་སྟངས་ཡིན་ན་རེད་ཁོང་ཚོའི་རང་དབང་གི་གནས་སྟངས་ཡིན་ན་རེད་དེ་ཚོ་གང་ག་ལོག་ལ་ཡང་དཀའ་ངལ་ཞེ་པོ་ཅིག་འཕྲད་པ་འདིས། འདིའི་གཡས་གཡོན་གྱི་ས་ཁུལ་མང་པོ་ཅིག་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་ཡོད་རེད་ཟེར་བྱས་ཁོང་ཚོ་མཁས་པ་ཁ་ཤས་ཅིག་གིས་ཟེར་གྱི་འདུག། འདི་ག་རེ་ཟེར་དགོས་རེད་ཟེར་ན་ཨ་ནི་ད་ཕ་གིའི་ཡུཀ་རེན་དང་ཨ་ནི་ཨུ་རུ་སུའི་ས་མཚམས་ལ་ཡོད་པའི་ས་ཁུལ་དེ་ཚོ་མང་པོ་ཅིག་ཡིན་ན་དོ་ནེ་སི་ཀ་དང་ལུ་ཧན་སི་ཀ་དང་འདྲ་པོ་ཡོད་ས་རེད་ས་ཁུལ་དེ་ཚོ་ནང་མང་ཆེ་ཁོ་ཚོ་མི་རིགས་རང་དེ་ཨུ་རུ་སུ་ཡིན་ནའི་མེད་ནའི་ཁོ་ཚོའི་སྐད་ཡིག་དེ་ཨུ་རུ་སུའི་སྐད་དང་སྐད་རྒྱབ་བྱས་ཡིན་ན་ཁོ་ཚོའི་སྤྱིར་བཏང་བསམ་བློའི་འདུ་ཤེས་ཀྱི་ཐོག་ནས་ཡིན་ན་ཨུ་རུ་སུ་དང་ཐག་ཉེ་པོ་ཡོད་ས་རེད། ཐག་ཉེ་པོ་ཡོད་པ་ཡིན་ན་ལས་འདིའི་ས་ཁུལ་གཞན་པ་དེ་ཚོ་མང་པོ་ཅིག་ཡིན་ན Donetsk དང Luhansk ད་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལ་ཡང་ཁོང་ཚོའི་གནས་སྟངས་འབྱོར་བ་དེ་ཞེ་པོ་ཅིག་སྡུག་པོ་ཡོད་པ་དེ་སོང་ཙང་ད་མང་ཆེ་ཅིག་གིས་ད་འདི་འདི་ཁྱོན་ནས་བྱེད་འདོད་མེད་པ་བྱས་བྱས་བྱས་ཙང་གི་ད་དེ་རིང Russia གིས་ཕ་གི་ཡུཀ་རེན་ལ་ཡང་དམག་རྒྱག་པའི་སྐབས་ལ་ཡང་ས་ཁུལ་དེ་ཚོ་ནང་སླེབས་དུས་མི་ཚོད་དཔག་བྱས་པ་ན་མང་པོ་ཅིག་ཡིན་ན་ཨུ་རུ་སུ་ལ་ཡང་ད་ག་འདྲ་ཁ་གཏད་བྱེད་འདོད་ག་བ་རེད་ག་རེ་ཟེར་ན་ཁོང་ཚང་མ་ལོག་གིས་ཨ་ནི་ད་ས་ཁུལ་འདི་གཉིས་ནང་བཞིན་ཅིག་ཆགས་ཡག་གི་འདོད་པ་མེད་པ་ཆགས་བསྡད་ཡོད་རེད་ཟེར་བྱས་བྱས་མང་ཆེ་ཅིག་གིས། ད་དེ་རིང་དོན་དག། སྲིད་འཛིན་ཕུ་ཏིན་གྱིས་ས་ཁུལ་དེ་གཉིས་ཡིན་ན་རང་བཙན་རྒྱལ་ཁབ་ལ་ཡང་ངོས་ལེན་བྱས་པའི་རྗེས་ལ་ཡིན་ན། འཛམ་བུ་གླིང་རྒྱལ་ཁབ་མང་ཆེ་ཅིག་གིས་ད་འདི་ལ་ཡང་སྐྱོན་བརྗོད་དང་ཨ་ནི། རང་བཙན་རྒྱལ་ཁབ་ཟེར་བྱས་ཤན་སྐྱོན་དེ་ཚོ་ཡིན་ན་སྲིད་འཛིན་ཕུ་ཏིན་གྱིས་ད་བཟོས་ཤན་སྐྱོན་དེ་ཅིག་རེད་མི་ཤེས་ད་དངོས་ཡོད་ཁོའི་རང་བཙན་བྱེད་ཡག་གི་རྨང་གཞི་དང་དེ་འདྲའི་ག་གས་ཡོད་མ་རེད་ཟེར་བྱས་མང་ཆེ་སྐྱོན་བརྗོད་བྱས་ཤག་ད་ཡིན་ན་ལས་ཨུ་རུ་སུ་དང་དང་ཞེ་དྲག་གི་ཉེ་པོ་ཡོད་པའི་རྒྱལ་ཁབ་སི་རི་ཡ་དང། ཁུའུ་པཱ་དང་ནི་ཀི་རཱ་ཀོའ་སོགས་པའི་སོགས་པའི་ཡིན་ན་རྒྱལ་ཁབ་ཆུང་ཆུང་དེ་ཅིག་ཁ་ཤས་ཅིག་གིས་རྒྱལ་ཁབ་དེ་གཉིས་ལ་ཡང་ད་ཨུ་རུ་སུ་དང་མཉམ་འབྲེལ་བྱས་བྱས་ཡིན་ན་རང་བཙན་ལ་ཡང་ངོས་ལེན་བྱེད་ཀྱི་ཡིན་ཟེར་བྱས་བྱས་བཤད་ཀ་བྱས་ཤག། ད་ཡིན་ན་ལས། སྲིད་དོན་ཉམས་ཞིབ་པ་མང་ཆེ་ཅིག་ཟེར་ཡག་བྱས་པ་ན། ཁུལ་དེ་གཉིས་ནི་ཨ་ནི་ད་ཅིག་རང་བཙན་རྒྱལ་ཁབ་རེད་ཟེར་ག་བྱས་མི་ཤེས་ཕལ་ཆེར་རང་བཙན་རྒྱལ་ཁབ་བྱས་བྱས་ཡིན་ན་རྒྱུན་རིང་པོ་གནས་ཡག་ཞེ་དྲག་ཁག་པོ་རེད། སྲིད་འཛིན་ཕུ་ཏིན་གྱི་མཐའ་མའི་དམིགས་ཡུལ་དེ་ཡིན་ན་ཡུཀ་རེན་ཆ་ཚང་ཡིན་ན་རྒྱལ་ཁབ་ཅིག་མ་རེད་ཟེར་བྱས་ཟེར་གྱི་རེད་ཡུཀ་རེན་དེ་ཡིན་ན་ཨུ་རུ་སུའི་ཆ་ཤས་ཅིག་དང་ཨུ་རུ་སུ་མི་རིགས་དང་ད་གཅིག་མཚུངས་ཀྱི་རྒྱལ་ཁབ་ཅིག་རེད་ཟེར་བྱས་བཤད་བསྡད་ཀྱི་རེད་བྱས་ཙང་དེ་འདྲས་སོང་ཙང་ད་རྒྱལ་ཁབ་ཨ་ནི་ད་ས་ཆ་ཆུང་ཆུང་དེ་འདྲས་ཅིག་གཉིས་ད་རང་བཙན་བྱས་བྱས་བཞག་ཡག་དེ་གང་དག་སྲིད་འཛིན་ཕུ་ཏིན་གྱི། མཐའ་མ་ཡིན་ན་བསམ་བློའི་འཆར་གཞི་ནང་རྩ་བ་ཉིད་ནས་ཡོད་མ་རེད། ད་ལྟ་བྱེད་དགོས་ཡག་དེ་ཡིན་ན་དམིགས་ཡུལ་དེ་ཡིན་ན་ག་རེ་ཟེར་ན་ཨ་ལེ་སྔོན་ལ་ཡང་དེ་གཉིས་གཉིས་རང་བཙན་རྒྱལ་ཁབ་བྱེད་དུ་འཇུག་ག་བྱེད། དེ་རྗེས་ལ་ཡང་ད་ཕལ་ཆེར་མགྱོགས་པོ། ས་ཁུལ་དེ་གཉིས་ནང་ལོགས་ལ་ཡང་མི་མང་གིས་འོས་ཤོག་འཕངས་ལ་བཅུག་འོས་ཤོག་འཕངས་རྗེས་ཨ་ནི་ས་ཁུལ་དེ་ནང་མི་ཚང་མ་ལོག་གིས་ང་ཚོ་རྦད་དེ་ཨུ་རུ་སུའི་ཆ་ཤས་ཤིག་བྱེད་ཀྱི་ཡིན་ཟེར་བྱས་ལབ་བྱས་ད་དེ་འདྲས་ཡིན་ན་ཨུ་རུ་སུ་འདི་སྔོན་ནས་ས་ཁུལ་གཉིས་གསུམ་ཅིག་ལ་ཡང་དེ་གཡས་གཡོན་ལ་ཡང་དེ་བྱས་ཚར་བ་རེད། བྱས་ཙང་དེ་ཚོའི་དམིགས་ཡུལ་རེད་མ་གཏོགས་ས་ཁུལ་དེ་གཉིས་ཆ་ལོག་རང་བཙན་བྱས་བྱས་བཞག་ཡག་གི་ཡིན་ན་འཆར་གཞི་ཡོད་མ་རེད་ཟེར་བྱས་མང་ཆེ་ཅིག་གིས་ངོས་འཛིན་དེ་འདྲ་བྱེད་ཀྱི་འདུག་ད་ཡིན་ན་ལས་ང་ཚོས་དེ་རིང་གནས་ཚུལ་ནས་ག་རེ་མཐོང་ཐུབ་འདུག་ཟེར་ན་ང་རང་ཚོ་ད་བོད་པ་ཚོའི་ངོས་ནས་བཤད་བཞག་པ་ཡིན་ན་ད་བོད་རང་བཙན་ཟེར་ཡག་དེ་ཞེ་པོ་ཅིག་ང་རང་ཚོའི་གཉིད་ལམ་དང་ཕུགས་བསམ་ལྟ་བུ་ཆགས་བསྡད་ཡོད་རེད་འདི་རང་བཙན་ཟེར་མཁན་དེ། ད་ལྟ་ཡོད་པ་ནས་མེད་པ་ཆགས་ཡག་དང། ཡང་མེད་པ་ནས་ཡོད་པ་ཆགས་ཡག་དང་ཨ་ནི་ཁ་ཅིག་ད་འདྲའི་འདེགས་སུ་འདིར་བྱེད་བྱེད་ཡིན་ན། རྒྱལ་སྤྱིའི་འཕོ་འགྱུར་ཆེན་པོ་འདི་ནང་ལོགས་ལ་ཡག་ཁོ་རང་བཙན་བྱེད་ཡག་གི་ཆ་རྐྱེན་དག་འདི་ཡོད་ནའི་མེད་ནའི་ཧོབ་དེ་ཁ་ལ་རང་བཙན་ཆགས་འགྲོ་ཁོ་འདི་གི་ད་ག་འདྲ་ཅིག་གི་ཞིབ་ཅིག་ཁོ་ཡིན་གཅིག་མིན་གཅིག་བརྟན་པོ་ཡིན་ཡག་དང་ཁོ་ཡིན་གཅིག་མིན་གཅིག་འགྱུར་ལྡོག་འགྲོ་ཡག་མེད་པ་འདི་མེད་པ་དེ་ཡིན་ན་གསལ་པོ་མཐོང་ཐུབ་འདུག་བསམ་གྱི་འདུག།